གནའ་སྔ་མོ་སྔ་མོ་རི་བོང་ཆུང་ཆུང་ཞིག་ཡོད། རི་བོང་དེ་རྩྭ་ཐང་གི་མི་ཚེ་ལ་ཡིད་ཐང་ཆད་དེ་རང་ཉིད་ཀྱི་མཐོང་རྒྱ་ཆེ་རུ་གཏོང་འདོད་དང་ས་ཆ་གསར་བ་མཐོང་འདོད་བྱུང། རིང་མིན་ཉིན་སྐྱིད་པོ་ཞིག་ལ་རང་གི་ཁུར་པོ་རྒྱབ་ལ་འཁྱེར་ཞིང་ལྷམ་དམར་པོ་ཞིག་གྱོན་ཏེ་ཧོབ་མཆོང་རྒྱག་བཞིན་ཐག་རིང་གི་རི་མཐོན་པོའི་ཕྱོགས་སུ་ཕྱིན་པ་རེད། དེ་ནས་བྱང་ཕྱོགས་ཀྱི་རི་མཐོན་པོའི་གཤམ་དུ་འབྱོར་སྐབས་ཁྱུག་ཙམ་སྒུག་ནས་གཡས་གཡོན་ལ་ལྟ་ཙམ་བྱས། རི་འདིའི་སྒང་གི་ཤིང་ནགས་ནང། གུང་ལ་གུང་ལ་ཕུག་མང་པོ་ཡོད་ཐག་ཆོད་རེད་བསམ་བཞིན་དགའ་ཚོར་ཆེན་པོ་བྱུང། ལྷམ་དམར་ཞིག་གིས་འབྲུ་དེ་བཞིན་རི་བོང་ཞིག་དང་དཔེ་ཁུག་ལྗང་གུ་ཞིག་གིས་ནི། འོན་ཀྱང་ཤིང་ནགས་ཀྱི་མཐའ་འཁོར་ལ།

དེ་ནས་འོན་ཀྱང་རི་བོང་ཡོད་སར་མཆོང་མ་ཐུབ་པར་རི་བོའི་གཤམ་གྱི་ས་དོང་རིང་པོའི་ནང་ལྷུང་བ་རེད། རི་བོང་གང་མཆོང་འགྲོ་ཞེས་གདའ། ཁོས་དེ་ལ་ཨི་ཁུང་ཆེན་པོ་ཅིག་ཡོད་ཧ་མ་གོར་ས་དོང་ཅིག་ཡོད་པ། རི་བོང་གིས་སྤྱང་ཀི་གང་དུ་ལྷུང་ཡོད་མེད་དང་གང་བྱས་ཡོད་མེད་སེམས་ཁྲལ་མ་བྱས་པར་མུ་མཐུད་ཧོབ་མཆོང་བརྒྱབ་སྟེ་ཕྱིན་པ་རེད།

སྐད་ངན་ཞིག་ཤོར་བ་རེད། སྐབས་དེར་ར་ཅིག་དེའི་ཉེ་འགྲམ་ནས་འགྲོ་བཞིན་ཡོད་པ་རེད། སྤྱང་ཀིས་མགྱོགས་པོ་མགྱོགས་པོ་ས་དོང་ནས་ཡར་སྐད་བརྒྱབ། ངའི་བརྩེ་བའི་སྤུན་གྲོགས་ལགས། ང་ས་དོང་འདི་ནས་ཐར་ཐབས་ཤིག་བྱེད་རོགས། དེ་མིན་ང་འདིར་གྲོད་ཁོག་ལྟོགས་ནས་འཆི་ས་རེད། ར་དེ་གིས་ག་རེ་ལབ་ཤག། ག་རེ་གནང་སོང།
ག་རེ་གནང་སོང་ལབ་ད། དེ་ནས་ཨཱ་ནི་ར་དེ་གིས་ག་རེ་ལབ་ཤག་ཡང་བསྐྱར། ཡིན་ན་ཡང་ཁྱེད་ཀྱིས་ང་ཟ་སྲིད། དེ་ནས་སྤྱང་ཀི་སྐྱོབ་རས་སྤྱང་ཀི་སྐྱོབ་རྒྱུར་ཐེ་ཚོམ་བྱུང་བ་རེད། སྤྱང་ཀིས་ངུ་སྐད་དང་བཅས་མི་ཟ་བའི་དམ་བཅའ་བྱས་པ་མ་ཟད་ཁོས་ར་སེམས་པ་བཟང་པོ་ཡོད་པའི་དྲན་སྐུལ་དང་སྲོག་སྐྱོབ་པའི་རེ་བ་བསྐྱར་དུ་བསྐྱར་དུ་ཞུས་བྱས་སོ་སོའི་སྲོག་སྐྱོབ་མཁན་ག་ལ་གསོད་ནུས། གང་ལྟར་མི་ཚེའི་ནང་དྲང་བདེན་ཟེར་བ་ཞིག་ཡོད་ཡོད་རྒྱུ་ཐག་ཆོད་རེད་ཅེས་ཟེར་བ་རེད། ད་དེ་ནས་ཐ་མར་རས་སྤྱང་ཀིར་རོགས་བྱེད་རྒྱུ་མོས་མཐུན་བྱས་ཏེ་གཟབ་གཟབ་ངང་ས་དོང་ནང་མར་བབས། འབད་བརྩོན་མང་པོ་དང་བཅས་སྤྱང་ཀི་རང་གི་རྒྱབ་ལ་ཁྱེར་ཏེ་ས་དོང་ནས་ཕྱི་ལ་ཐོན་པ་རེད། དེའི་རྗེས་རས་སྤྱང་ཀི་ལ་ལྷག་བསམ་བཟང་པོའི་སྒོ་ནས་ཁྱེད་ཀྱི་ཕྲུ་གུ་ཚོ་ཁྱིམ་དུ་བསྒུག་ནས་བསྡད་ཡོད་ཤས་ཡོད་ཤས་ཆེ། ད་ལམ། ད་ལམ་སེང་ཁྱིམ་དུ་ལོག་ཅེས་བཤད་པ་རེད། འོན་ཀྱང་སྤྱང་ཀི་ལོག་འདོད་མ་བྱས། སྤྱང་ཀི་གྲོད་ཁོག་ཤིན་ཏུ་ལྟོགས་ནས་ར་དེ་དེ་ག་རང་ལ་ཁྱུར་མིད་གཏོང་འདོད་བྱུང་ཡང

ཁྱེད་རང་ང་བསྐྱབས་ན་ངས་ཁྱེད་རང་ག་བ་ཟ་གི་རེད་ལབ་རོ། འོ་དེ་ཐང་གི་འོ་དེ་ལ་ངེད་དེ་སུ་རེད་ལབ་ཕར་རྒྱུགས་ཤིག་ལབ། འོན་ཀྱང་སྤྱང་ཀིས་མུ་མཐུད་དེ་རའི་རྗེས་སུ་འགྲོ་འགྲོ་རྐྱང་བྱས། སྤྱང་ཀིའི་སེམས་པ་ཡང་སྐྱོ་གར་ལ་སྤྱང་ཀི། ང། ང་རེད། ངས་དྲང་བདེན་དགོས་སྐོར་བཤད་པ་དེ་ལ་སྣང་བ་དེ། ཏི་ཀ།
ཏི་ཀ་ཅིག་ཀྱང་གཏོང་གི་མིན།

ཡིད་ཆེས་མ་བྱུང་ཡིད་ཆེས་མ་བྱས་ནས་ཡོང་བ་ཡོད། ཡིད་ཆེས་མ་བྱས་ནས་ཏག་ཏག་ཡིན་ཡིན་ལ་འོར། སྤྱང་ཀི་རའི་ཉེ་འགྲམ་ལ་སླེབས། ད་ནག་ཀོང་ཆ་གི་དོ། ད་ར་དེ་ཤ་ཏང་ཏང་དེ་འོར་ད་སྤྱང་ཀི་དེ། ར་ཡི་ཁར་སླེབས་འདུག་གང་ལྟར་ཡང་མི་ཚེ་འདིའི་ནང་དྲང་བདེན་ཏོག་ཙམ་ད་ཡོད་དགོས་ཅིག་རེད་ལབ་དོ། འོན་ཀྱང་སྤྱང་ཀིས་བློས་གཏོང་གི་ཡོད་མ་རེད། དེ་ནས་རས་སེམས་ཅན་གཞན་ཞིག་དང་གོ་བསྡུར་བྱས་ཏེ་སློབ་སྟོན་ལེན་རྒྱུ་བསམ་ཚུལ་བཏོན། གལ་ཏེ་སེམས་ཅན་གཞན་ཚང་མས་བསམ་བློ་གཅིག་མཐུན་གྱིས་མི་ཚེའི་ནང་དྲང་བདེན་དགོས་ངེས་མེད་པར་ངོས་འཛིན་གྱི་ཡོད་ན་དེ་ག་རང་ཆ་འཇོག་བྱེད་རྒྱུ་དང། གལ་ཏེ་དེ་འདྲ་དེ་འདྲ་བ་བྱུང་བ་ཡིན་ན་སྤྱང་ཀིས་རང་གི་གང་འདོད་ལྟར་བྱེད་རྒྱུ་ཐག་ཆོད་པ་རེད། ར་དང་སྤྱང་ཀི་གཉིས་ལ་སེམས་ཅན་དང་ཤོས་གསུམ་སུ་འདྲ་ཞིག་འཕྲད་ཀྱང་དེ་ལ་སློབ་སྟོན་ཞུ་རྒྱུའི་མོས་མཐུན་བྱུང། རིང་པོར་མ་ལོན་པར་ཁོ་གཉིས་ཀྱིས་རྒྱང་རིང་ནས་རྐང་པ་ཀྱོག་ཙམ་ཀྱོག་ཙམ་བྱེད་ཞོར་ལ

ཨ་ཁུ་ལགས་ཁྱེད་ཀྱི་བསམ་ཚུལ་བྱས་ན་མི་ཚེའི་ནང་དྲང་བདེན་ཡོད་པ་ངོས་འཛིན་གནང་གི་ཡོད་དམ། བེར་ཆེ་དང། རྟ་རྒན་གྱིས་ག་རེ། ངས་གང་གོ་བ་དེ་ཏག་ཏག་རེད་དམ། གལ་སྲིད་མི་ཚེའི་ནང་དྲང་བདེན་ཡོད་ན་ང་ལྟ་བུ་རྟ་རྒྱུག་རྩལ། རྟ་རྒྱུག་རྩལ་འགྲན་གྱི་རྟ་མགྱོགས་ཤོས་ལ་སྦྲང་བུ་ཁྱུ་ཚོགས་ཀྱིས་རྗེས་འདེད་བྱེད་དམ། ང་གཞོན་ནུའི་སྐབས་སུ། ང་གཞོན་མཁན་གྱི་རྟ་པས་རི་དང་ལུང་གཤོང་ནང་རྒྱུག་པའི་རླུང་ལས་མགྱོགས་པར་ཁྱེར་ནས་འགྲོ་འོང་བྱེད་ཀྱི་ཡོད། ང་ལ་བསྟོད་བསྔགས་དང་གུས་ཞབས་ངང་ལྟ་སྐྱོང་བྱེད། ངའི་མཇུག་མ། ལག་རྩལ་དོད་པོས་ལྷས་མ་ལྷས་པ་དང་ངའི་སྲབ་ལ་ཉི་མ་ནང་བཞིན་འོད་མདངས་མ་ཐོན་བར་ཕྱི་བདར་བྱེད་ཀྱི་ཡོད། ངའི་སྒལ་ཁེབས་གསེར་གྱི་གོས་ཆེན་ལས་བཟོས་ཤིང། ང་ཚང་མའི་ནང་ནས་ཡིད་དུ་འོང་ཤོས་ཡོད་ཀྱང། ཉིན་གཅིག་རྐང་པ་འཁྲིལ་ཏེ་འགྱེལ་ནས་རྐང་ཚིགས་ལོག་བྱུང། དེ་ནས་བཟུང་ཁོ་ཚོས་ང་རང། རང་ཁ་རང་གསོ་ཇི་ཙམ་ཐུབ་མིན་གྱི་གནས་སྟངས་ལ་གཡུག་ནས་བཞག་བྱུང། ད་ང་ཁེར་རྐྱང་ལྷག་ནས་བསྡད་ཡོད། མི་འདུག་མི་ཚེ་ནང་དྲང་བདེན་མི་འདུག། ལབ་པ་རེད། རྟའི་སྒྲུང་དེ་ཐོས་ནས་ར་ལ་སེམས་སྡུག་བྱུང་འོན་ཀྱང་རས་ཨུ་ཚུགས་ཀྱིས་སྤྱང་ཀི་དང་མཉམ་དུ་འགྲོ་ནས། དེ་རྗེས་ཁོ་གཉིས་ཀྱིས་ལུང་གཤོངས་ནང་མཛོ་མོ་གཅིག་མཐོང། མཛོ་མོ་ནི་སྤུ་རིང་པོ་ཡོད་པའི་རི་མཐོ་སར་སྡོད་མཁན་བ་ཕྱུགས་ཀྱི་རིགས་ཤིག་རེད། འོན་ཀྱང་མཛོ་མོ་དེ་ལུས་ཁམས་བདེ་པོ་མེད་པ་དང་ཤིན་ཏུ་ཡིད་ཐང་ཆད་དེ་སའི་སྒང་ལ་ཉལ་ཅིང་ཡར་ལངས་མི་ཐུབ་པར་སྡོད་ཡོད་པ་མ་ཟད། ཕོ་རོག་མང་པོས་མཐའ་བསྐོར་ནས་བསྡད་ཡོད། ད་མཛོ་མོ་དེ་ཕོ་རོག་མང་པོས་ཟ་འགྲོ་ཟ་འགྲོ་བྱེད་བསྡད་དོ། ཡ། ར་འདི་གིས་ཡང་མགྱོགས་ག་རེ་བཤད་ཤག་ཆུ་ཡི་ལ་ཅིག་གསུངས།
ཨ་ནེ་མཛོ་མོ་ལགས། ཉིན་མོ་བདེ་ལེགས། ཉིན་མོ་བདེ་ལེགས། ང་གཉིས་ཀྱིས་ཁྱེད་རང་ལ་སུན་པོ་བཟོ་འདོད་མེད། དེ་ལྟ་ན་ཡང།

མཛོ་མོས་དབུགས་རིང་ཅིག་བཏང་ནས་ཨ་ཙི། མི་འདུག་ཁྱེད་གཉིས་ཀྱིས་ང། ད་ལྟ་རྒས་ཡོལ་འགྲོ་བའི་དུས་ཚོད་རེད་བསམ་གྱི་འདུག་གམ། གལ་ཏེ་མི་ཚེའི་ནང་དྲང་བདེན་ཡོད་ན་ང་ད་ལྟ་ཕོ་རོག་མཉམ་དུ་སྡོད་དགོས་དོན་མེད། སྔོན་མ་མི་ཚོས་ང་ལ་ལྟ་སྐྱོང་ཡག་པོ་བྱེད་ཀྱི་ཡོད། ངས་མི་ཚོ་ལ་བཀའ་དྲིན་རྗེས་དྲན་ཚུལ་དུ་ཞིམ་མངར་ལྡན་པའི་འོ་མ་སྦྱིན་གྱི་ཡོད། ཁོ་ཚོས་འོ་མ་ནས་མར་དཀྲོགས་པ་དང་ཕྱུ་ར་བཏོན་པ། ཞོ་ཡག། ཞོ་ཡག་ཤོས་དེ་བཟོ་གི་ཡོད། ད། དེ་ཙམ་དུ་མ་ཟད་ཁོ་ཚོས་ང་ལ་གཡུའི་རྒྱན་ཆ་སྤྲས། དྲིལ་བུ་གཡོགས། ངའི་རྭ་ཅོ་ལ་སྐྲ་ཤུགས་ཀྱི་རྒྱན་སྤྲས། ཕྲུ་གུ་ཆུང་ཆུང་ཚོས་ང་ལ་བྱུག་བྱུག་བྱེད་བཞིན་རྩྭ་བཟང་པོ་སྤྲོད་ཀྱི་ཡོད། ངའི་མི་ཚེ་སྐྱིད་པོ་ཞེ་དྲག་ཡོད། འོན་ཀྱང་ད་ལྟ་ང་རྒན་གོག་ཆགས་ནས་འོ་མ་སྤྲོད་ཡ་མེད་པ་ཆགས་དུས་ཁོ་ཚོས་ང་འདིར་གཡུགས་པ་རེད་མི་འདུག་མི་ཚེ་འདིའི་ནང་དྲང་བདེན་རྩ་བ་ནས་མི་འདུག་ཅེས་ལབ།

མ་ཤེས་པར་ཐད་ཀར་གནད་དོན་འགྲེལ་བཤད་བྱས་པ་རེད། གལ་ཏེ་རི་བོང་ནས་ཀྱང་གཞན་དང་མཚུངས་པར་མི་ཚེའི་ནང་དྲང་བདེན་མེད་པའི་བསམ་ཚུལ་ཅིག་བཤད་པ་ཡིན་ན། ང་ཤོར་བ་རེད། སྤྱང་ཀིས་ང་ཟ་གི་རེད་ཅེས་བཤད་པ་རེད། དེ་ནས་སྤྱང་ཀིས་ང་ལ། དྲང་བདེན་གང་ཡང་ཡོད་མ་རེད།

ད་ཁ་ཚུམ་རི་བོང་ལ་ཁོ་རང་གི་བསམ་ཚུལ་ཤོད་ཆུག། རི་བོང་གིས་རྒྱུན་རིང་པོ་བསམ་བློ་བཏང། ཕྱོགས་གཅིག་ནས་སྤྱང་ཀིས་ར་དང་ལུག་ཟ་གི་ཡོད། དེ་ལས་གཞན། ཁོ་ཚོར་ཟ་རྒྱུ་གང་ཡོད་རེད། འདི་ལ་དྲང་བདེན་མ་ཡིན་པ་གང་ཡང་མེད། ཕྱོགས་གཞན་ཞིག་ནས་གནད་དོན་འདི་དེ་འདྲ་ལས་སླ་པོ་ཅིག་རེད་མི་འདུག་བསམ་པ་རེད། རི་བོང་གིས། དེ་ནས་རི་བོང་གིས་ག་རེ་སྐད་ཆ་དྲིས་ཤག།

ཨོ་མ་རེད་ཨོ་ད་དེ་ནས་འགོ་བཙུགས་གོ་ད་དེ་གཡས་གཡོན་མང་ངེར་འདུག་ཡ་ད་ཉོན་ཨ་ལ་ཨ་བུ་རི་བོང་གི་ད་འདི་དེ་འདྲས་བྱུང་བ་རེད་ང་ཨ་བུ་རི་བོང་མ་རེད།
ར་གིས་སྒྲུང་བཤད་པ་ར། ང་ཞི་བའི་ངང་ཀབ་རིའི་གཡས་ཕྱོགས་ཀྱི་རྩྭ་དང་ཀབ་རིའི་གཡོན་ཕྱོགས་ཀྱི་རྩྭ་ཟ་ནས་འགྲོ་བཞིན་ཡོད། སྐབས་དེར་ངས་ས་དོང་འོག་ནས་ཟུག་རྔུའི་སྐད་ངན་ཞིག་ཐོས་བྱུང། ང་ས་དོང་འགྲམ་དུ་ཕྱིན་ནས་འོག་ལ་བལྟས་སྐབས་ངས་གང་མཐོང་བྱུང་ཟེར་ན་ས་དོང་ནང་ད་ལྟ་འདིར་ཡོད་བཞིན་པའི་སྤྱང་ཀི་འདིས། ཁོ་བོ་ས་དོང་ནས་ཕྱི་ལ་ཐོན་རོགས་བྱས་ན་མ་གཏོགས་གྲོད་ཁོག་ལྟོགས་ནས་འཆི་ས་རེད་ཅེས་ཞུ་བ་འཐེན་བྱུང། ང་ར་སེམས་བཟང་ཡ་རབས་ཚུལ་མཐུན་ཅན་ཞིག་ཡིན། དེ་ལྟ་ནའང། ང་ལ་ཐེ་ཚོམ་བྱུང། ཐེ་ཚོམ་བྱུང་ཟེར་ན་ཡིན་ནམ་མིན་ནམ་ཁོ་ཁོ་དྲང་པོ་ཡིན་ནམ་མིན་ནམ་བསམ་བྱུང་ས་དོགས་པ་བྱུང་ས་གང་ཡིན་ཟེར་ན་སྤྱང་ཀི་ལ་སྤྱང་ཀིའི་རང་གཤིས་ངན་པ་ཞིག་ཡོད་པ་ངས་ཤེས་ཀྱི་ཡོད། འོན་ཀྱང་སྤྱང་ཀི་ཁོ་རང་ས་དོང་ནས་བསྐྱབས་པའི་ཐུགས་རྗེ་ལེགས་གསོལ་ཆེད་ང་མ་བཟའ་རྒྱུ་དང་རང་ཉིད་ལ་དྲང་བདེན་ཏོག་ཙམ་ཡོད་དགོས་སྐོར་བཤད་བྱུང། ཁོ་རང་ལ་ཡིད་ཆེས་བྱས་ཏེ་ངས་ས་དོང་ནས་ཁོ་ཉིད་བསྐྱབས་པ་ཡིན། དངོས་གནས་དཀའ་ལས་ཞེ་དྲག་བརྒྱབ་པ་ཡིན། དེ་ནས་ག་རེ་བྱུང་བ་རེད་ཅེ་ན་སྤྱང་ཀིས་བསམ་བློ་བསྒྱུར་ཏེ་ང་ཟ་འདོད་བྱེད་ཀྱི་འདུག་ཁོས་དྲང་བདེན་ལ་བརྩི་བཀུར་ཞུ་གི་མིན་བཤད་ཀྱི་འདུག་ངེད་གཉིས་ཀྱིས་སེམས་ཅན་གཞན་གསུམ་ལ་སྐད་ཆ་དྲི་རྒྱུའི་ཐག་གཅོད་བྱས་པ་ཡིན། གལ་ཏེ་སེམས་ཅན་གསུམ་ཀས་མི་ཚེའི་ནང་དྲང་བདེན་མེད་པའི་བསམ་ཚུལ་གཅིག་མཚུངས་བརྗོད་ན་སྤྱང་ཀིས་ང་ཟ་རྒྱུ་བྱས་པ་རེད།

ན། དེའི་ནང་ག་འདྲ་བྱས་ནས་ལྷུང་བ་ལྷུང་བྱུང། ན། སྤྱང་ཀིས་ངོ་ཚ་ཕྲན་བུ་དང་བཅས་ངས་རི་སྟེང་གི་རི་བོང་ཞིག་མཐོང་བྱུང། རི་བོང་དག་རང་རེ་ཤི་ད་དང་ལྷམ་དམར་པོ་དང་པེ་ཧུ་ལྗང་གུ་ཁྱི་དང། ངས་རི་སྟེང་གི་རི་བོང་ཞིག་མཐོང་བྱུང་སྐབས་དེ་དུས་ང་རང་གྲོད་ཁོག་ལྟོགས་པ་སོང་ཙང་རི་བོང་དེ་ཟིན་འདོད་བྱུང་སོང་ངས་མཆོང་རྒྱག་ཅིག་བརྒྱབ་པ་ཡིན། སྟབས་མ་ལེགས་པ་ཞིག་ལ་མཆོང་ཧ་ཅང་ཐུང་དྲགས་འདུག

ཀྱི་ཆ་བྱེད་དོ། ཡ་མཚན་པ་ཞིག་ལ་གྲོགས་པོ་རི་བོང་ཆུང་ཆུང་གཞན་དག་དེ་ཡང་ཁྱེད་རང་དང་གཅིག་པ་གཅིག་རྐྱང་རེད་འདུག་རི་བོང་དེ་རིའི་སྒང་ལ་མཆོང་རྒྱག་ཅིག་བརྒྱབ། དེ་འདྲ་ཡིན་ན་རི་བོང་དེ་ང་ཡིན་པར་ཆ་བཞག་དེ་དུས་ཁྱེད་རང་གིས་ག་འདྲས་མཆོངས་པ་ཡིན་ལབ་པ་རེད་རི་བོང་དེ་ད་འགོ་ནས་འཁྲབ་ཀྱི་ཡོད་རེད་ད་ངས་ཡང་ཅི་བརྗོད་འགྲོ། དེ་ཐོས་མ་ཐག་ད་དུང་ལྟོགས་པར་ལུས་པའི་སྤྱང་ཀི་ལ་དགའ་ཚོར་ཆེན་པོ་བྱུང་བ་དང། སྤྱང་ཀི། འཇབ། འཇབ་ཁུམ་གཅིག་བྱས་ནས་མདུན་ངོས་སུ་མཆོང་རྒྱག་ཤུགས་ཆེ་གཅིག་བརྒྱབ། མཆོང་དེ་ཡང་ཅུང་ཙམ་ཐུང་དྲགས་ནས་སྤྱང་ཀི་ཡང་བསྐྱར་ས་དོང་དེའི་ནང་ལྷུང་བ་རེད། སྟོན་ཀ་ཞིག་འདོགས་དགོས། སྤྱང་ཀི་ཁ་ལ། ཨ་རུ་ཨ་རུ། ང་སྐུ་ཞོག། མ་དག། ཨ་རུ་ཨ་རུ། ལབ་ནས་ངུ་སྐད་ཤོར་བ་རེད། དེ་ནས་རི་བོང་ག་ལ་རེད། ཨ་ཁུ་ར་ལགས། འོ་ད་ལབ་ད།

སླར་ཡང་རི་བོང་རང་གི་ཁུར་པོའི་ནང་ལ་གུང་ལ་ཕུག་ཏག་ཏག་གང་བླུགས་ཅིང་ཧོབ་མཆོང་བརྒྱབ་སྟེ་རང་ཁྱིམ་ཕྱོགས་སུ་ལོག་ཕྱིན་པ་རེད། ར་ཡང་མུ་མཐུད་རང་ཕྱོགས་ལ་ཕྱིན་པ་རེད། ར་དང་རི་བོང་གཉིས་ཀས་ས་དོང་ནང་སྡུག་བསྔལ་གྱིས་མནར་ཏེ་ངུ་སྐད་རྒྱབ་བཞིན་པའི་སྤྱང་ཀིར་སྣང་བ་སྤུ་ཙམ་ཡང་མ་བྱས་པ་རེད།
སྤྱང་ཀིས་ས་དོང་ནས་ཕྱིར་ཐོན་ཐུབ་པའི།